རྟོག་པ་མེད། ཨ་ནི་སོ་ཐའི་དུམ་བུ་གཉིས་ཀྱི་ཆེ་བ་ཅན་དེ་ཡི་གོང་མ་སོ་ཐའི་གཉིས་པ་ནས་སྲིད་རྩེ་བའི་བར་ན་ནི་སོ་ཐའི་དུམ་བུ་དང་དེའི་གཉིས་ཀྱི་ཆེ་བ་ཅན་ན་མེད་པར་བཤད་པ་རྣོ་དང་དེ་རྟོག་ཏུ་མ་སྲིད་སྐྱེ་བ་ཡང་མེད་དོ་ཞེས་སྦྱར་རོ། འོ་དེ་ལྟ་སྟེ། སོ་ཐའི་དུམ་བུ་གཉིས་ཀྱི་ཆེ་བ་ཅན་དེ་ལ་ཨ་ནི་རྟོག་པ་མེད། ཡིན་ན་སྐྱེ་བ་ཡིན་རེ་བ། ད་སོ་ཐའི་དུམ་བུ་གཉིས་ཀྱི་ཆེ་བ་ཅན་དེ་ཡི་གོང་ན། རེ་བ། དེ་ཡི་གོང་མ་ད་སོ་ཐའི་གཉིས་པ་ཡན་ཆད་ནས་ཨ་ནི་སྲིད་རྩེ་བའི་བར་དེ་ལ་ཨ་ནི་ག་རེ་མེད་ད་སོ་ཐའི་དུམ་བུ་དང།

དེའི་རྩ་དེ་ཉིད་ཐ་དད་དུ་བྱ་བ་སྐྱེད་ཡི་སྐྱེད་ནའང། ཨ་ནི་ཡེ་དད་དུ་ཡེ་དད་ཅན་ལ་མ་སྐྱེས་པ་ན་ངོ་ཚ་མེད་པ་དུ་ཕྲད་མེད་པ་ན་སྲོག་བཅད་པ་ལ་སོགས་པའི་ཁ་ན་མ་ཐོ་བ་ལ་འཇིགས་པ་མི་ལྟ་བ་སྟེ་དེ་རྟོགས་ཀྱི་ཆེ་བ་ནི་དེ་ཡིན་ནོ་ཞེས་བྱ་བའོ། སྲིད་དེ་རིགས་ན་མ་སྐྱེས་ངོ་ཚ་མེད། མ་སྐྱེས་ངོ་ཚ་མེད། ཕྲད་མེད་ཁ་ན་མ་ཐོ་འཇིགས་མི་ལྟ་སེ་འོ་དེ་རེད། དེའི་རྩ། དེ་ངོ་ཚ་མེད་པ་ཟད་དེ་ད་བསྙེན་པ་གོང་མ་དང་མི་འདྲ་བ་ཆེ། ཡེ་དད་དུ་ཡེ་དད་ཅན་ལ་མ་སྐྱེས་པ་དེ་ལ། དག་པའི་ངོ་ཚ་ཁྱོན་ནས་མི་འདོད་སྲིད།

གང་གི་ནུབ་མོ། ལེན་པ་མི་མངའ་བར་ཡོངས་སུ་མྱ་ངན་ལས་འདའ་བར་འགྱུར་བ་དེའི་བར་དུ་དེ་བཞིན་གཤེགས་པས་ཐ་ན་ཡི་གེ་འབྲུ་གཅིག་ཀྱང་མ་གསུངས་སོ། གསུང་བར་མི་འགྱུར་རོ། དེ་ཅིའི་ཕྱིར་ཞེ་ན། ཞི་བའི་བློ་གྲོས་དེ་བཞིན་གཤེགས་པ་ནི། རྟག་ཏུ་མཉམ་པར་གཞག་སྟེ། དེ་བཞིན་གཤེགས་པ་ལ་དབུགས་དབྱུང་བའམ། རྔུབ་པ་མི་མངའ་འོ། དབུགས་འབྱུང་རྔུབ་དེ་མི་མངའ། རྣམ་པར་མི་རྟོག་གོ་རྣམ་པར་མི་དཔྱོད་དོ། རྣམ་པར་མི་རྟོག་ཟེར་ངོ་བོ་ལ་རྣམ་པར་མི་རྟོག་ཁྱད་པར་ལ་རྣམ་པར་མི་དཔྱོད་དོ། རྣམ་པར་རྟོག་པ་དང་རྣམ་པར་དཔྱོད་པ་མེད་ན་ངག་སྨྲ་བར་མི་འགྱུར་ཏེ་ཟེར་ནས་ཇི་ལྟར་ངག་སྨྲ་བ་ལ་ངེས་པར་དུ་དགག་གི་ངོ་བོ་ལ་རྣམ་པར་རྟོག་པ་དང་ཁྱད་པར་ལ་རྣམ་པར་དཔྱོད་པ་དེ་དགོས་རེད་ཟེར་ནས་དེ་ལྟར་དེ་མེད་ན་ངག་སྨྲ་ཡས་མ་རེད་ཟེར་དེ་ཁུལ་དེ་སྒྲོ་འདེགས་ཀྱི་རེད་བ། ཞེས་གསུངས་པ་ལྟ་བུའོ་བསམ་གཏན་དང་པོ་ཡན་ལག་ལྔ་བཤད་པའང་ས་ལས་ཡིན་གྱི་སྐད་ཅིག་མ་ལས་ནི་མ་ཡིན་ནོ་ཞེས་བྱ་བར་འཆད་དོ་ཟེར་བ་སྟེ་དེ་ལྟར་བསམ་གཏན་དང་པོ་ལ་བྱས་ཙང་ཡན་ལག་ལྔ་བཤད་པ་དེ།

ང་རྒྱལ་ཡིན་ན་དེ་ནི་གཞན་ལ་དམིགས་ནས་དེ་ལས་ལྷག་པའི་དེ་ནི་སེམས་ཁེངས་པའི་ང་རྒྱལ་དེ་ཡིན་པ་དང། དེ་ཡིན་ཟེར་ན་དེ་ཆོས་ཅན། ཨ་ནི། དེ་མ་ཡིན་པར་ཐལ་དེས་གཞན་ལ་དམིགས་ནས་དེ་ལས་ཅུང་ཟད་མི་སྲིད་མི་དམན་པར་ལྟ་བས་དེ་ལས་དམན་པ་དེ་ལྟ་བ་ཡིན་པའི་ཕྱིར། ཨ། དེ་ནི་དེ་ཆོས་ཅན་ང་རྒྱལ་ཡིན་ན་མཐོ་བའི་རྣམ་པ་ཅན་ཡིན་དུ་མ་ཡིན་མ་ཡིན་པར་ཐལ་དེ་ཁོ་དམའ་བའི་རྣམ་པ་ཅན་རེད་དོ། ཁོ་རང་ལས་མཐོ་བ་ཞིག་ལ་བཞག་ནས་དེ་ལས་ང་ཅུང་ཟད་མི་སྲིད་མི་དམན་བསམས་ནས་དེ་ལས་མགོ་ལས་མ་སོང་སྟོང་གི་དོན། ཨ།